གསུངས་པ་དང་གལ་ཏེ་དོན་ལྷག་པར་མཐོང་བ་ན་བསླབ་བ་པོར་གསུངས་པའི་བྱང་ས་དང་དོན་འདྲ་བ་ཡིན་ནོ། ཟེར་ད་དེ་ཚོ་བྱང་ས་དང་དོན་འདྲ་བ་ཡིན་གསུངས་པ་ཡིན་པས། འགྲེལ་པ་གསར་མ་ལས་ཀྱང་འཁྲིག་པ་ཀུན་ཏུ་སྤྱོད་པ་ནི་ལྟུང་བར་འགྱུར་ཞིང། བར་མ་ཆོད་པར་དམྱལ་བར་འགྲོ་བར་འགྱུར་བ་དང། འདུལ་བར་འོས་པ་མང་པོ་འདུལ་བར་འོས་པ་མང་པོ་ཡང་བསྟན་པ་ལ་མི་དད་པར་གྱུར་པ་དང་འཇིག་རྟེན་པ་རྣམས་དེའི་གནས་སྐབས་ཁོ་ན་ལ་གནས་པར་འགྱུར་བའི་ཕྱིར་རྗེས་སུ་འཇུག་པར་གཟིགས་ནས་བདག་ཉིད་ཆེན་པོ་ཡང་འཁྲིག་པ་ལ་བརྟེན་པ། སྦྱོར་བར་མི་མཛད་དོ། དེ་བཞིན་དུ་མིའི་སྲོག་གཅོད་པ་ལ་སོགས་པ་ཡང་དེ་རྣམས་བྱེད་པ་མ་ཡིན་ཏེ་ཞེས་གསུངས་སོ། བསམ་པ་ནི་འདི་ཀུན་ནས་མནར་སེམས་ལ་བརྟེན་ནས་སྡིག་མང་དུ་འཕེལ་ན་མི་རུང་སྙམ་ཞིང་འདོད་པ་བསྟེན་ན་རང་འདོད་པ་བཞིན་དུ་དགེ་བ་ལ་གཟུད་པ་དགེ་བར་འགྱུར་བ་མི་དགེ་བ་འདོར་བར་འདོར་བ་ལ་དབང་དུ་འགྱུར་སྙམ་ནས་སྙིང་བརྩེ་བའི་སེམས་ཁོ་ནས་འཁྲིག་པ་བསྟེན་ན་ཉེས་པར་ཡང་མི་འགྱུར་ལ་བསོད་ནམས་ཀྱང་མང་དུ་འཕེལ་ལོ། རྫུན་སྨྲ་བ་ལ་ཡུལ་ནི་སྲོག་བཅད་པ་དང་རྐང་པ་ལག་པ་སྣ། རྣ་བ་གཅོད་པ་དང་མིག་འབྱིན་པའི་དགག་བྱ་དང་ལྡན་པའི་སེམས་ཅན་མང་པོ་ཟེར་དུས་རྣ་བ་དག་གཅོད་དགོས་ལ། ཧམ་པ་མ་བཤད་ན་གཅོད་དགོས་མིག་འདོན་ཡས་ལ་སོགས་པ་སྣ་འདོན་ཡས་ལ་སོགས་པ་དེ་ཚོ་གཟིགས་ཀྱི་བ་མ་ནི། དེ་འདྲའི་དགག་བྱ་དང་ལྡན་པའི་སེམས་ཅན་མང་པོ་བསམ་པ་ནི་ཉེས་དམིགས་དེ་དག་ལས་བསྐྱབ་པའི་ཕྱིར་དུ་ཞུགས་པའོ། རྟེན་ནི་བྱང་སེམས་རང་གི་དོན་ཡིན་ན་སྲོག་གི་ཕྱིར་ཡང་ཤེས་བཞིན་དུ་བརྫུན་མི་འཁོར་གཞན་གྱི་ཆེད་དུ་དང། སྔགས་པས་སྲོག་གི་ཆེད་དུ་ཡང་རྫུན་མི་སྨྲ་བས་སོ་སོར་བརྟགས་ནས་སེམས་ཅན་གྱི་ཕྱིར་དུ་རྫུན་སྨྲའོ། མདོར་ན་ཅི་དང་ཅི་བྱས་ཀྱང་སེམས་ཅན་གྱི་དོན་ཁོ་ན་མཐོང་གི་དོན་མ་ཡིན་པ་ནི་མ་ཡིན་ཏེ། རང་ཡང་ཟང་ཟིང་མེད་པའི་སེམས་དང་ལྡན་ལ། ཕན་འདོད་འབའ་ཞིག་གིས་ཤེས་བཞིན་དུ་འདུ་ཤེས་བསྒྱུར་ཏེ་བརྫུན་སྨྲས་ན་ཉེས་པར་ཡང་མི་འགྱུར་ལ་བསོད་ནམས་མང་པོ་འཕེལ་ལོ། ཟེར་ཕྲ་མ་སྨྲ་བའི་ཡུལ་ནི་མི་དགེ་བའི་བཤེས་གཉེན་གྱིས་ཟིན་པའི་སེམས་ཅན་ཟེར་ཕྲ་མ་བྱེད་ས་དེ་དག་ཡང་མི་དགེ་བའི་བཤེས་གཉེན་གྱིས་ཟིན་པའི་སེམས་ཅན་དེ་འདྲ་ཡིན་གསུང་བ་ནོར་བ། ད་ནེ་ཚོ་དེ་བྱེད་འདི་བྲལ་ནོར་བ།

ལམ་ལོག་པར་ཞུགས་ཤིང་མི་རིགས་པ་བྱེད་པའི་སེམས་ཅན་ནི་བསམ་པ་ནི་ངག་རྩུབ་སྨྲ་བའི་ཐབས་དེས་མི་དགེ་བ་དེ་ལས་བསླངས་ཏེ་དགེ་བ་ལ་འགོད་པའི་ཕྱིར་རོ། དེ་ལྟ་བུ་ཚིག་རྩུབ་སྨྲས་ཀྱང་ཉེས་པ་མེད་ལ། བསོད་ནམས་ཀྱང་མང་དུ་འཕེལ་ལོ། ས་ས་མུ་དྲས་མི་དགེ་བ་བཅུ་ལ་ཞུགས་པའམ། ཐེག་ཆེན་གྱི་ལམ་ཤེས་ཀྱང་ཉི་ཚེ་བའི་ཐེག་པ་ལ་ཞུགས་པ་ཐེག་ཆུང་ཤེས་ཀྱང་ཕྱི་རོལ་པའི་ལམ་ལ་ཞུགས་པ་ནི་ལམ་ལོག་པར་ཞུགས་པ་དང་རིགས་པར་བྱ་བ་ཤེས་ཀྱང་བསླབ་ཚིག་ལ་མ་གུས་ཤིང་གཡེང་བ་ནི་མི་རིགས་པ་བྱེད་པར་འཆད་དོ། ས་ད་ངག་ཀྱལ་གནང་བ་ལ་ཡུལ་ནི། གར་གླུ་རོལ་མོའི་སྒྲ་ལ་མོས་པ་དང་རྒྱལ་པོ་དང་ཆོམ་རྐུན་ཟས་སྐོམ་སྨད་འཚོང་ལ་ལམ་སྲང་གི་གཏམ་ལ་སོགས་པ་ལ་མོས་པའི་སེམས་ཅན་ནོ། རྟེན་དང་བསམ་པ་ནི་གར་ལ་སོགས་པ་ལ་མཁས་ཏེ་སྙིང་བརྩེ་བའི་བསམ་པས་གར་ལ་སོགས་པ་སྣ་ཚོགས་ཀྱིས་མགུ་ཞིང་འདུན་པར་བྱས་ཏེ་དབང་དུ་བྱས་ཅིང་ངག་ཉན་དུ་བཅུག་ནས་མི་དགེ་བ་ལས་བསླངས་ཏེ་དགེ་བ་ལ་འགོད་དོ། དེ་ལྟ་བུའི་ཚིག་ཀྱལ་སྨྲ། ཚིག་ཀྱལ་སྨྲ་ཡང་ཉེས་པ་མེད་པ་མེད་ལ་བསོད་ནམས་མང་དུ་འཕེལ་ལོ། ས་གཞུང། གཞུང་འདི། གཞུང་འདི་དང་རྣམ་སྣང་མངོན་བྱང་དུ་ལུས་ངག་གི་བདུན་མ་གཏོགས་པ་ཡིད་ཀྱི་གསུམ་གནང་བའི་སྐབས་མ་བཤད་ལ། ཡིད་ཀྱི་གསུམ་པོ་དེ་གནང་བའི་སྐབས་མ་བཤད་ཟེར་ཡང་དེ་གཞུང་འདི་དང་དེ་ནས་རྣམ་སྣང་མངོན་བྱང་དུ་མ་བཤད་ལ། ས་ད་ཆོས་ལྡན་རབ་འབྱོར་གྱིས་གང་བདག་གི་དོན་ལ་རྗེས་སུ་ལྟ་བ་ཅུང་ཟད་ཙམ་ཡང་མེད་པ་མེད་ལ་མེད་པ་མེད་པ་མེད་ལ། བྱེད་པ་གཞན་གྱི་དོན་འབའ་ཞིག་འདོད་ཅིང་ཐམས་ཅད་དུ་སྙིང་རྗེ་དང་ལྡན་པ་དག་ལ་ནི་ཡིད་ཀྱི་ཉེས་པར་སྤྱོད་པ་གསུམ། ཡིད་ཀྱི་ཉེས་པར་སྤྱོད་པ་གསུམ་མ་གཏོགས་པའམ། ལོག་པར་ལྟ་བ་མ་གཏོགས་པ་དག་རྗེས་སུ་གནང་སྟེ་དེ་ལ་བྱང་ཆུབ་སེམས་དཔའི་སྡོམ་པ་གཏན་ལ་ཕབ་པའི་གཙུག་ལག་དག་ལས་བལྟ་བར་བྱའོ་ཞེས་འཆད་པ་ལྟར་སྣང་སྟེ་གསུང་རབ་ཀྱི་ཁུངས་ཤིག་གི་དགོས་པར་སྣང་ངོ། སོ་ཐར་གྱི་རང་བཞིན་གྱི་བཅས་པ་ལས་འདས་ཀྱང་ཉེས་པར་མི་འགྱུར་ཞིང་བསོད་ནམས་འཕེལ་ན་བཅས་པའི་ཁ་ན་མ་ཐོ་བ་ལྟ་ཅི་སྨོས་ཞེས་སློབ་དཔོན་བྱང་ཆུབ་བཟང་པོ་འཆད་གཞན་དོན་དང་འབྲེལ་བའི་དགོས་པ་ཆེན་པོ་མཐོང་ན་སྤྱད་ཀྱང་ཐུན་མོང་བ་རྣམས་ལ་འདས། ཐུན་མོང་བ་རྣམས་ལས་འདས་ཀྱང་ཉེས་པ་མེད་པ། ཉེས་པ་མེད་པར་སྔ་མས་དགག་པར་ནུས་པའོ། ཟེར། ད་དེ་དུ་བྱ།

འཚོ་བ་ཉམས་པ་ནི་འཚོ་བ་ལོག་པ་དང་དུ་ལེན་ཞེས་པ་སྟེ་ཚུལ་འཆོས་ལ་སོགས་པའི་ལོག་འཚོ་ལྔ་གང་ཡང་རུང་བ་རྣམས་དང་དུ་ལེན་ཞིང། དེ་དག་གིས་ངོ་ཚ་ཞིང། འཛེམ་པར་མི་བྱེད་ལ་གཉེན་པོས་སེལ་བར་མི་བྱེད་ན་ཉོན་མོངས་ཅན་གྱི་ཉེས་པ་སྟེ། ཉོན་མོངས་ཅན་གྱི་ཉེས་པ་སྟེ་ཉོན་མོངས་ཅན་མིན་པ་ནི་མེད་དོ་ཁ་ས་ཟ་བ་དེ་ལ་དེ་བསལ་བའི་ཕྱིར་འདུན་པ་བསྐྱེད་ཀྱང་ཉོན་མོངས་པ་ཤས་ཆེ་བ་ལ། ཉེས་པ་མེད་པ་ནི་འདོད་པའི་སེམས་ཀྱི་རྗེས་སུ་འཇུག་པ་ལ་བཤད་པ་ལྟར་རོ། ལོག་འཚོ་ལྔའི་མཚན་ཉིད་ནི་རིན་ཆེན་ཕྲེང་བ་ལས། ལོག་འཚོ་ལྔའི་མཚན་ཉིད་རིན་ཆེན་ཕྲེང་བ་ལས། ཚུལ་འཆོས། ཚུལ་འཆོས་རྙེད་དང་བཀུར་སྟིའི་ཕྱིར་དབང་པོ་སྡོམ་པར་བྱེད་པ་སྟེ་ཁ་གསག་རྙེད་དང། བཀུར་སྟིའི་ཕྱིར་ཚིག་འཇམ་སྔར་ནས་སྔར་ནས་སྨྲ་བའོ་གཞོགས་སློང་དེ་ནི་ཐོབ་བྱའི་གཞན་གྱི་རྫས་ལ་བསྔགས་བྱེད་པ་ཐོབ་ཀྱིས་འཇལ་བ་རྙེད་པའི་ཕྱིར་མངོན་སུམ་གཞན་ལ་སྨོད་བྱེད་པ་རྙེད་པས་རྙེད་པ་འདོད་པ་ལ་སྔར་ཐོབ་པ་ལ་བསྔགས་བྱེད་པའོ་ཞེས་གསུངས་པ་ལྟར་རོ། ཟེར། ད་ལོག་འཚོའི་དོན་ནི། རིན་ཆེན་ཕྲེང་བ་ནས་གསུངས་པ་ནི་རང་གི། ཚུལ་འཆོས་རྙེད་དང་བཀུར་སྟིའི་ཕྱིར། ཚུལ་འཆོས་རྙེད་དང་བཀུར་སྟིའི་ཕྱིར་དུ་དེ་ནི་དབང་པོ་དེ་ཚོ་དཔེར་ན། གོན་རྒྱུ་དེ་ཚོར་གོན་དང་སྙིང་རྗེ་འདི་བྱེད་དེ་ནི་ཞི་ཞི་དུལ་མདོག་ཁ་བྱ་བ་འདི་ལ། ཚུལ་འཆོས་རྙེད་དང་བཀུར་སྟིའི་ཕྱིར་དབང་པོ་སྡོམ་པར་བྱེད། ཁ་གསག་རྙེད་དང་ཡང་བཀུར་སྟིའི་ཕྱིར་དེ་ནི་ཚིག་འཇམ་པོས་སྐད་ཆ་བཤད་ནས་གཞན་ལ་སྨྲ་མཁས་པོ་བྱའོ། གཞོགས་སློང་དེ་ནི་ཐོབ་བྱའི་གཞན་གྱི་སྔགས་ལ། གཞན་གྱི་རྫས་ལ་གཞན་གྱིས་སྔ་མ་སྟེར་བ་དེ་འདྲའི་རྫས་དེ་ལ་ཡང་བསྔགས་པ་བྱའོ། ཐོབ་ཀྱིས་འཇལ་བ་རྙེད་པའི་ཕྱིར་མངོན་སུམ་གཞན་ལ་སྨོད་པ་བྱེད་པ་གཞན་ལ་སྟེར་གྱི་མི་འདུག་སེར་སྣ་དེ་འདྲ་སྨད་པ་བྱས་པ། ཨ་ནི་ཁོ་ཐོབ་པའི་ཆེད་དུ།

འགྲེལ་པ་རྣམས་ལས་ལོག་འཚོའི་སེམས་སྐྱེས་མ་ཐག་མ་ཚོར་ན་ཉེས་བྱས་སུ་འཆད་ཀྱང་གཞུང་དང་མི་འགྲིག་པར་སྣང་ངོ། ཆོ་ག་ཉམས་པ་ནི། འཕྱར་ནས་རབ་ཏུ་རྒོད་ལ་སོགས་ཞེས་པ་སྟེ་འདོད་ཆགས་ཀྱི་ཆར་གཏོགས་པའི་སེམས་རྣམ་པར་མ་ཞི་བ་རྒོད་པ། རྒོད་པ་དེས་ཡོངས་སུ་ཟིན་པས་མ་ཞི་ཞིང་དེ་ལ་དགའ་བ་དང། དགའ་བ་དང་རྟ་གད་དུ་ཟེར་ནོ། དགའ་བ་དང་རྟ་གད་དུ་དགོད་པ་དང། རྟ་གད་དང་རྟ་གད་དང། རྟ་གད་རྟ་གད། རྟ་གད་དུ་དགོད་པ་དང་རྩེ་ཞིང་ཅ་ཅོ་འདོན་པ་ལ་འདོན་ལ་གཡེང་བ་དང་གཞན་ལ་དགོད་དུ་གཞུག་པར་འདོད་ན་ཉོན་མོངས་ཀྱི་ཉེས་པའོ། བརྗེད་པས་དེ་དག་བྱེད་ན་ཉོན་མོངས་ཅན་མ་ཡིན་པ་ཡིན། རྟ་གད་དུ་དགོད་པ་མན་ཆད་བྱས་ཀྱང་ཉེས་པ་མེད་པ་ལ་རྟེན་གྱི་སྒོ་ནས་ནི་དེ་བསལ་བའི་ཕྱིར། འདུན་པ་སྐྱེས་པ་སྟེ་སྔར་བཞིན་ནོ། དགོས་པའི་སྒོ་ནས་ནི་གཞན། གཞན་ཀུན་ནས་མནར་སེམས་སྐྱེས་པ། ཐབས་དེས་གཞན་ཀུན་ནས་མནར་སེམས་སྐྱེས་པ་ཐབས་དེས་ཞི་བར་འདོད་པ་དང་གཞན་གྱི་མྱ་ངན་བསལ་བར་འདོད་པ་དང། གཞན་གད་མོ་དང་རྩེད་མོ་ལ་དགའ་བ་རྣམས་དགེ་བ་དགེ་བ་ལ་བསྡུ་ཞིང་གཞག་པ་དང། རང་རང་དང་སྔོན་མཛའ་བས་གཅུགས་པ། བསྲུང་བའམ་དེ་དང་མཐུན་པར་བྱ་བ་དང་གཞན་རང་ལ་མི་དགའ་བ་དང་མནར་སེམས་དང་རྒྱབ་ཀྱིས་ཕྱོགས་པར་འགྱུར་དུ་དོགས་པ་ལ་དགའ་བའི་བཞིན་བསྟན་པས་ནང་གི་བསམ་པ་དག་པར་བསྟན་པའི་ཕྱིར་ཏེ་ལྔའོ།

བྱང་སེམས་འཁོར་བ་ལ་དགའ་བ་ལྟར་མྱ་ངན་ལས་འདས་པ་ལ་དེ་ལྟར་མ་ཡིན་ནོ་ཞེས་གསུངས་པ་ལ་འཁྲུལ་ནས་བྱང་སེམས་ནི་མྱང་འདས་ལ་དགའ་བར་མི་བྱ་ཡི་དེ་ལ་རྒྱབ་ཀྱིས་ཕྱོགས་པར་བྱའོ། ཉོན་མོངས་དང་ཉེ་ཉོན་ལ་ཡང་འཇིགས་པར་མི་བྱའོ། དེ་དག་ལས་སེམས་ཀྱང་ཤིན་ཏུ་དབེན་པར་མི་བྱ་སྟེ་དེ་ལྟར་བྱང་སེམས་ཀྱིས་ནི། བསྐལ་པ་གྲངས་མེད་གསུམ་དུ་འཁོར་བ་ན་འཁོར་ཞིང་བྱང་ཆུབ་བསྒྲུབ་པར་བྱ་དགོས་སོ་ཞེས་དེ་ལྟར་ལྟ་ཞིང་དེ་སྐད་སྨྲ་ན་ཉོན་མོངས་ཅན་གྱི་ཉེས་པའོ། དེ་ལྟར་ལྟ་བ་ལ་ཉེས་པར་ཅིའི་ཕྱིར་ཞེ་ན་བྱང་སེམས་ཀྱིས་ནི་ས་ཉན་ཐོས། ཇི་ལྟར་ཉན་ཐོས་མྱང་འདས་ལ་མངོན་པར་དགའ། ཉོན་མོངས་པ་ལས་སེམས་སྐྱོ་བར་བྱེད་པ་དེ་ལྟ་བུ་ལས་བྱེ་བ་ཕྲག་འབུམ་འགྱུར་དུ་ཡང་བྱ་དགོས་པའི་ཕྱིར་ཏེ། འདི་ལྟར་ཉན་ཐོས་བདག་གཅིག་པུ་སྲིད་པ་ལས་ཐར་པར་བྱེད་པ་ཡང་དེ་ལྟར་བྱ་དགོས་ན་བྱང་སེམས་སེམས་ཅན་ཐམས་ཅད་སྲིད་པ་ལས་ཐར་བར་བྱ་བའི་ཕྱིར་བརྩོན་པ་ལ